people or that's at a more um, general base or the mass population rather than just those on the elite class? And could you give some advice for ordinary people to just spread around Dharma teaching even if they are not from the monastery? སྤྱིར་ན་སངས་རྒྱས་ཆོས་ལུགས་ཀྱི་ནང་དོན་ལྟར་ཡིན་ན་དགོངས་དོན་སངས་རྒྱས་ཆོས་ལུགས་ཀྱི་དགོངས་དོན་ལྟར་ཡིན་ན། དེ་བཞིན་གཤེགས་པའི་མདོ་གི་སྐབས་ན་ཆོས་ནི་ཆུ་དང་འདྲ་བོ་ཟེར་ཆུ་ང་ཚོ་མི་ཐམས་ཅད་ཀྱིས་འཐུང་བ་གི་ཆེད་དུ་ཡོད་ར། ད་དེ་ཡིན་དེ་ཆུ་དེ་འཐུང་མི་རྣམ་གྲངས་སུས་འཐུང་བཞག་ན་ཡང་དེ་ལྟ་རེད། ཚུལ་དང་མཐུན་པ་ཟིག་ཡིན་ནི་རེད། དེ་དང་འདྲ་བ་ཅན་གྱི་ནང་ཆོས་དེ་ཉམས་སུ་ལེན་པ་པོ་སུས་ཉམས་སུ་བླངས་ན་ཡང་ཉམས་སུ་ལེན་རྒྱུ་དང་ཆོག་རྒྱུ་དེ་འདྲ་གསུངས་བ་རེད། དེས་ན་ང་ཚོས་ཀྱི་དཔེར་ན་ད་བྱང་སེམས་སྤྱོད་འཇུག་གི་སྐོར་ཡིན་ན་འདྲ་གི་དེ་མ་ཡིན་པ་གི་དེ་གི་ཆོས་གང་དང་གང་ཡིན་ན་དེ་ནས་སྤྱིར་བཏང་གི་འདི་སློབ་གསོ་སློབ་གསོ་ཡང་དག་པ་ཟིག་དེ་གི་རྩི་ཡིས་དང། དེ་ནི་ཚང་མ་ལ་ད་རེས་སློབ་ཁྲིད་བྱེད་ཀྱི་ཡོད་རེད། སྤྱིར་ན་སློབ་གསོ་ཟེར་གྱི་འདུག་གི། མི་གི་གཤིས་ཀ་ན་ཡོད་པའི་ཤེས་རིག་མང་པོ་ཟིག་ཏུ་ཡར་བཏོན་ཡོང་ཐབས་ཀྱི་ནུས་པ་ཁྱད་པར་ཅན་ཟིག་ཏུ་ཡོད་དགོས་རེད། དཔེར་ན་སློབ་གྲྭ་ཆེན་པོ་གི་ནང་ན་ཡིན་ན་སློབ་གྲྭ་གི་སློབ་ཁྲིད་དེ་ལ་བརྟེན་ནས་མི་རྣམས་ཀྱི་རང་ཤུགས་ཀྱི་རྒྱུད་ན་ཡོད་པའི་ཤེས་ཡོན་དེ་མངོན་ཐུབ་པ་དེ་རེད། ད་དེ་དང་འདྲ་བ་ཅན་གྱི་ང་ཚོ་ད་རེས་ཀྱི་ཆོས་ཡིན་ན་ཡང་ཆོས་ཀྱི་སློབ་གསོ་དེར་བརྟེན་ནས་མི་རང་གི་རྒྱུད་ན་ད་རེས་དགེ་བའི་དངོས་པོ་དགེ་སེམས་དང་འདི་མོ་ཚོ་ཐམས་ཅད་དུ་ཡར་མངོན་དགོས་རེད་དེ་ཡིན་ན་ང་ལ་ཡིན་ན་ཐབས་ཚུལ་གཞན་པ་ཟིག་ཅིག་ཡོད་མ་རེད་མི་སུ་དང་སུ་ཡིན་ན་རྒྱ་ནག་པ་ཡིན་ན་འདྲ་བོད་པ་ཡིན་ན་འདྲ་དེ་བཞིན་དུ་ནི་ནུབ་ཕྱོགས་པ་ཡིན་ན་འདྲ་སུ་དང་སུ་ཡིན་ན་ར་ནི་དེ་ནི་ཆོས་ཁོ་རང་གི་སྲོལ་རྒྱུན་ལྟར་དུ་སློབ་ཁྲིད་དུ་ཅི་ནུས་གང་ནུས་ཀྱིས་བྱེད་ཀྱི་ཡོད། སློབ་ཁྲིད་དུ་དཔེར་ན་མི་ཉུང་ཤས་ད་མི་གཉིས་གསུམ་ཟིག་ཡོད་ན་ཡང་སློབ་ཁྲིད་བྱེད་ཀྱི་ཡོད། མི་མང་པོ་ད་བརྒྱ་སྟོང་ཁྲི་འབུམ་ཡོད་ན་ཡང་འདྲ་འདྲ་ད་རེས་བྱེད་ཀྱི་ཡོད། དེ་མ་གཏོགས་པའི་ཅིག་གཞན་གྱི་ཐབས་ཚུལ་ཡོད་ནི་མ་རེད། ད་ཡིན་ན་ཡང་དེ་ལྟ་བུའི་ཐབས་ཚུལ་དེ་བརྟེན་ནས་ཅིག་ལ་ལ་ལ་ཅིག་དེ་གོ་རྒྱུ་ཡིན་རེད་ལ་ལ་ལ་དེ་གོ་ནི་མ་རེད། ལྷའི་རྒྱལ་པོའི་ཆར་བབས་ཀྱང་ས་བོན་མི་རུང་མི་འཁྲུངས་ལྟར།

ངས། ང་ཚོ་འདི་དཔེར་ན་བླ་རུང་སྒར་ན་མཚོན་ན། དེ་ནས་རྒྱ་ནག་གི་གཞུང་བཀའ་པོད་ལྔ་འདུལ་བ་ཚད་མ་མངོན་པ། དེ་ནས་ཕར་ཕྱིན་ད་དབུ་མ། དེ་ནས་གཞུང་བཀའ་པོད་ལྔ་གི་དེ་ནས་སྡེ་ཁག་འཛིན་གྲྭ་དེ་ཡོད་ནི་རེད། ང་ཚོའི་སྒར་ན་གྲྭ་བ་གི་ནང་ན་ཡང་རྒྱ་མི་གི་ད་རེས་མཁན་པོ་དེ་ནས། ཨ་ནེ་གི་ནང་ན་ཇོ་མོའི་ནང་ན་ཡང་རྒྱ་མི་གི་མཁན་མོ། དེ་ནས་འཛིན་གྲྭ་སོ་སོ་སོ་སོ་བགོས་བཏང་ན་འཛིན་གྲྭ་ལ་ལ་ན་མཁན་པོ་གཉིས་གསུམ་ཡོད་རེད་ལ་ལ་ན་མཁན་པོ་གཅིག་རེ་ཡོད་རེད་དེ་ནས་ད་རུང་དེའི་སྟེང་ང་དེ་ནས་སྒྱུ་འཕྲུལ་གསང་བ་སྙིང་པོ་སྔགས་ཀྱི་སྔགས་ཀྱི་ད་རེས་འཛིན་གྲྭ་གི་དེའི་མཁན་པོ་མཁན་མོ་ཡོད་རེད། དུ་ང་ཚོ་སྒར་གྱི་ནང་ན་དེ་འདྲ་ཡོད་རེད། དེ་ནས་གྲོང་ཁྱེར་གྱི་སོ་སོ་གྱི་ནང་ན་ཡིན་ན་ཡང་ང་ཚོ་དགེ་བསྙེན་འདི་ན་ཁྱིམ་པ་ཕོ་མོ་ཆ་གི་རྒྱ་རིགས་ཀྱི་སློབ་སྦྱོང་བྱེད་ནུའི་ནང་ན་ཡང་གཞུང་བཀའ་པོད་ལྔ་བོ་གྱི་འཛིན་གྲྭ་དེ་ནས་གསང་སྔགས་ཉམས་སུ་ལེན་ནུ་གྱི་འཛིན་གྲྭ་དེ་ཚང་མ་ཡག་པོ་ཡོད་ནི་རེད་དེ་ཞིབ་ཏུ་ཉམས་ཀྱིས་བླངས་ན་དཀོན་རེད། དེ་ནས་ཁྱོད་རང་གི་ཉམས་སུ་ལེན་རྒྱུ་གྱི་ཆོས་ག་རེ་དགའ་ནི་རེད་ཟེར་ན། ད་ཐོག་མར་བྱང་སེམས་སྤྱོད་འཇུག་ཆེན་མོ་དེ་བླངས་ན་ཧ་ཅང་ཡག་པོ་རེད་བསམ་གྱི་ངས། བསམ་ཚུལ་གཅིག་དེ་ཡིན། དེ་ནས་བསམ་ཚུལ་གཉིས་པ་དེ། ད་སངས་རྒྱས་ཀྱི་ཆོས་འདི་ལ་ངེས་ཤེས་ཡང་དག་པར་སྐྱེ་དགོས་ནི་ན་གཙོ་བོ་ཚད་མ་གཙོ་བོ་ཡིན་རེད། དེས་ན་སྟོན་དང་བསྟན་པ་ལ་ཡིད་ཆེས་རྙེད་པའི་སྒོ་གཅིག་པུ་ཚད་མ་ཟེར། དེ་ནས་ཀུན་མཁྱེན་མི་ཕམ་རྒྱ་མཚོ་གི། སྟོན་པ་དང་ནི་བསྟན་པ་ལ་ཡིད་ཆེས་རྙེད་སྐྱེ་གི་སྒོ་གཅིག་པུ་དེ་ཆི་རེད་ཟེར་ན་ཚད་མ་རིགས་པ་རེད་ཟེར་བ་རེད། དེ་མིན་ན་ད་ཁྱོད་རང་གི་མ་འོངས་གནས་སྐབས་ན་གཅིག་སློབ་སྦྱོང་བྱེད་ཡག་གཙོ་བོ་འདི་ཡིན་ན་གཅིག་འདི་ཉམས་ལེན་གྱི་སྐོར་ནས་ཡིན་ན་ད་སྤྱོད་འཇུག་འདི་ཧ་ཅང་གལ་ཆེན་པོ་རེད་ང་ཚོ་བོད་པ་མང་པོ་ཟིག་གི་གོ་གི་མི་འདུག་དབྱིན་ཇིའི་གི་ལུང་པ་གི་སྐད་འདྲ་ཡང་གོ་གི་མེད་དེ་ནས་རྒྱ་ནག་གི་ཡིན་ན་དེང་སང་སྤྱོད་འཇུག་མི་ཤེས་དང་ཆོས་པ་ཅག་གི་ནང་ན་ཉུང་ཉུང་ཤིག་ཉུང་ཤིག་རེད་དེ་ནས་ད་ད་རེས་ཟེར་གྱི་དེ་རེད་ད་རུང་ཡར་གཅིག་རིག་པ་གི་གཅིག་ཡོད་ནས་ན་ཚད་མ་དང་དབུ་མ་དེ་ནས་གཅིག་གསང་སྔགས་གི་ཉམས་ལེན་འདི་ཚོ་བྱེད་ནས་ན་ཧ་ཅང་ཡག་པོ་རེད། Very quickly run to say I'm sure that you um probably heard a little bit about um American Buddhism about extracting um mostly just meditation mindfulness out of its historic context and uh the question is do you think this is a good thing or is it just

བྲེལ་བ་ཆེན་པོ་ཡོད་ཀྱི་དེ་གཅིག། ད་མི་ཚེ་གི་དོན་དང་ལྡན་པ་གི་བྱ་བ་གི་བྲེལ་གི་ཡོད་ནོ་ཡང་ཡོད་ཀྱི་རེད་ད་ཕལ་ཆེ་བ་དེ་དོན་མེད་གི་བྱ་བ་མང་པོ་གི་བྲེལ་གི་ཡོད་རེད་ཆི་རེད་ཟེར་ན་ང་ཚོ་དེང་སང་འདི་ན་ལག་འཕྲིན་གི་ནང་ང་དེ་ནས་རྩེད་མོ་འདྲ་མི་འདྲ་རྩེད་ཀྱི་ཡིན་ན་འདྲ་གི་ད་དེ་ནས་ཅིག་གློག་བརྙན་དང་ནི་དེ་ནས་བརྙན་འཕྲིན་ད་འདི་མོ་ཚོ་བ་ལྟ་ཀྱི་ད་དངོས་གནས་གི་ཅིག་ནུབ་ཕྱོགས་ཕལ་ཆེར་དགའ་ས་རེད་དེང་སང་ཡི་གེ་ཡི་གེ་ཆ་ཚང་བ་ད་དཔེ་དེབ་ད་རེས་མང་པོ་ལ་ཀློག་གིན་འདུག་ཧ་ཅང་ཇེ་ཉུང་ང་འགྲོ་གི་འདུག་དེ་ཡིན་ན་ངོས་ནས་ཡིན་ན་ཅིག་འོ་ན་སྔ་མོ་གི་དཔེ་ཆ་རིན་ཐང་ཅན་དེ་མང་པོ་ཟིག་ད་མི་ཚེ་གི་ནང་ཡི་གེ་པོ་ཏི་བརྒྱ་ཕྲག་མང་པོ་ཀློག་ནས་ཡིན་ན་མི་ཚེ་དེ་ལ་སྙིང་དོན་ཡོད་དགོས་འདུག་ཡིན་ན་ཡང་ད་ཇེ་ཉུང་འགྲོ་གི་འདུག་ད་དེ་ཁག་ཡར་ས་ད་གཙོ་བོ་ང་ཚོ་མི་ཚེ་གི་ནང་ན་མི་ཁོམ་པ་ཆེ་གི་ཟེར་རེད་ད་ངས་བལྟས་ན་མི་ཁོམ་པ་དེ་འདྲ་ཡོད་ས་མ་རེད། ཕལ་ཆེ་བ་ལ་ལ་ད་གཉིད་ཀྱིས་མི་ཁོམ་ན་དང་ལ་ལ་ད་རྣམ་གཡེང་གིས་མི་ཁོམ་ན་དེ་འདྲ་ཡིན་ས་རེད། གང་ལྟར་ཡང་ཁྱེད་ཀྱིས་གསུངས་རྒྱུ་གི་འདི་ཞི་གནས་འདི་འཚོ་བའི་གནས་ན་ད་ཞི་གནས་ཀྱི་གནས་སྐབས་སུ་ཅིག་གི་འཚོ་བ་གི་ཁྲོད་ཀྱི་གནོན་ཤུགས་འདྲ་མི་འདྲ་དང་སེམས་ཀྱི་རྙོག་དྲ་འདྲ་མི་འདྲ་སེལ་བའི་ཆེད་དུ་སེམས་ཐད་ཀར་བཞག་གི་བཏང་སྙོམས་གི་ངང་རྩེ་གཅིག་ཏུ་གནས་ན་ཡིན་ན་དེ་ནས་ཅིག་གི་ཉོན་མོངས་པ་དང་ནི་སྡུག་བསྔལ་འདི་ཚོ་གནས་སྐབས་སུ་མགོ་གནོན་དང་ཞི་འགྲོ་རྒྱུ་དེ་མོ་ཡོད་རེད། ཡང། ཞི་གནས་དེ་ཡང་གཅིག་ལྷག་མཐོང་གིས་མ་ཟིན་པ། ཤེས་རབ་ཀྱིས་མ་ཟིན་པ་གི་དེ་ནི་ཞི་གནས་དེ་ཡང་ན་གཅིག། ད་སེམས་ཐ་ཀིར་གི་གནས་རྒྱུ་ཅན་ཟིག་ཡིན་ན་ཡང་ཡང་དག་པ་གི་ལྟ་བ་གིས་མ་ཟིན་དེ་དུ་གཅིག། ཚད་མཐོན་པོ་ཟིག་ལྟ་ན་དེ་ནི་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་དགོས་ན་ཧ་ཅང་དཀའ་མོ་རེད། གནས་སྐབས་སུ་སེམས་གནས་པ་དེ་གཅིག་འཚོ་བ་བདེ་མོ་སྐྱིད་པོ་ལྟ་ན་དེ་ནི་ལུས་ཁམས་དྭངས་བ་དང་སེམས་དྭངས་བ་ད་དེ་འདྲ་ཙམ་ཡོང་ཐུབ་ཀི་རེད། གང་ལྟར་ཡང་ན་དེ་ལྟ་བུའི་ཉམས་ལེན་འདི་ཚོ་ཡིན་ན་ཁ་སང་དེ་རིང་གི་མི་མང་པོ་གི་དེ་ནས་འཚོ་བའི་གནོན་ཤུགས་ཀྱི་འོག་ཏུ་ཧ་ཅང་ད་རེས་ཀྱི་ཁས་ལེན་གི་ཡོད་ནི་རེད་དེ་ཡང་ཡག་པོ་རེད། གང་ལྟར་ཡང་ང་ཚོ་ད་རེས་ཀྱི་མི་ཚེ་དེ་ལ་ཅིག་སེམས་ཐོག་གི་གོ་བ་དང་སེམས་ཐོག་གི་འཚོ་བ་རོལ་རྒྱུ་འདི་ཧ་ཅང་ཅིག་རིན་ཐང་ཅན་ཟིག་ཡིན་གྱི་ཡོད་རེད། What is the appeal of Tibetan Buddhism for Han Chinese?

རྒྱུ་མཚན་ཤང་པ་མང་པོ་ཟིན་དུས་དེའི་ཁོངས་ནང་པའི་སྐལ་ཆེན་དང་བཅས་རང་དགར་གྱི་རྒྱུ་མཚན་མེད་པ་གི་ཧམ་རྒྱུག་དང་སྨྱོ་རྒྱུག་ད་དེ་མུར་ཡིན་གྱི་མ་རེད། དེ་ཡིན་ན་ཆོས་ཡང་དག་པ་འདི་ཁ་རྩང་དེ་རིང་ད་བོད་ན་བོད་ཡུལ་ན་ཆོས་ཡང་དག་པ་འདི་འཆད་ཉན་གི་སྐོར་གྱི་གཙོ་བོ་སློབ་སྦྱོང་གི་རང་བཞིན་ཅན་ཟིག་ཏུ་ཡོད་རྒྱུ་འདི་ལ་ཁོ་རང་ཚོས་དང་ལེན་བྱེད་ཀྱི་ཡོད་ས་རེད་བསམ་གྱི་རྒྱུ་མཚན་གཅིག་དེ་དེ་ཡིན། ཅི་རེད་ཟེར་ན་བོད་ན་ད་ང་ཚོའི་སློབ་གྲྭ་ཆེན་པོ་ཡང་བ་དེ་ནས་དགོན་པ་རེ་རེ་བཞིན་དུ་ནི་ད་གནའ་ནས་དེང་གི་བར་དུ་དེ་ནས་སློབ་སྦྱོང་གི་རྒྱུན་དེ་མ་ཆད་པ་ཟིག་ཏུ་ཡོད་ཧ་ཡོད་ནི་རེད། དེ་ནས་ས་ཆ་གཞན་པ་གི་ནང་པ་གི་ཆོས་ལུགས་ཀྱི་ནང་ན་ཡང་སློབ་སྦྱོང་གི་རང་བཞིན་གི་སློབ་གྲྭའི་རང་བཞིན་ཅན་གི་སློབ་སྦྱོང་དེ་དེང་སང་མེད་ཀི་ཡོད་ནི་རེད། དེ་ཡིན་དུས་ཁོ་རང་ཚོའི་རྒྱུ་མཚན་མེད་པ་གི་ཡིན་གྱི་མ་རེད་རྒྱུ་མཚན་གཅིག་དེ་དེ་ནས་ད་རེས་ཀྱི་སློབ་སྦྱོང་གི་རང་བཞིན་ཅན་ཟིག་ཡིན་ན་འཚོལ་སྙེག་བྱེད་རྒྱུ་དེ་ངས་རྒྱུ་མཚན་གཅིག་རེད་བསམ་གྱི་ཡོད། དེ་ནི་རྒྱུ་མཚན་གཉིས་པ་དེ་ཅི་རེད་ཟེར་ན། རྒྱུ་མཚན་གཉིས་པ་དེ་དངོས་གནས་ཀྱི་ཅིག་ནང་པ་སངས་རྒྱས་པའི་ཆོས་འདི་ལ། ཁྱད་པར་དུ་ཡང་བོད་བརྒྱུད་ཀྱི་ཆོས་དེ་ལ་ཅིག་གསང་སྔགས་དང། མདོ་ཕྱོགས་གཉིས་ཀ་ཟུང་འབྲེལ་ཆ་ཚང་བ་ཟིག་ཡིན།

དེ་ནི་རྒྱུ་མཚན་གཉིས་པ་དེ་རེད། དེ་ནས་རྒྱུ་མཚན་གསུམ་པ་དེ་ཅི་རེད་ཟེར་ན། ན་ནིང་ང་འདི་ཨ་མི་རི་ཀ་ཡོང་དུས་དེ་དེ་ནི་ཨ་མི་རི་ཀ་གི་མི་ཟིག་གིས་དེ་ཟེར་སོང། ཅི་རེད་ཟེར་ན་ཁྱེད་རང་ཚོ་བོད་པ་གི་དེ་གི་ཆོས་གི་བྱིན་རླབས་ཡིན་ན་འདྲ་གི་ཆོས་ནུས་པ་ཡིན་ན་འདྲ་གི། བོད་པ་གི་བླ་མ་དེ་ཚོ་དེ་ནས་ཅིག་ག་རེ་ཟེར། ཅིག་ཚང་མ་ལ་ཅིག་ཕན་པ་སྒྲུབ་ཡོད་ན་ཅིག་ནུས་པ་ཡོད་ན་མེད་ན་ཅིག་ཕན་པ་ཨེ་ཐོན་ལྟ་གི་འདུག་གི་ཟེར། དེ་གཅིག་ག་ལ་གང་འཚམ་གི་གཅིག་ཆོས་བཤད་ཡ་དང་ན་སྔགས་བསླབ་ཡ། དེ་འདྲ་བཤད་གི་འདུག་གི་ཟེར། ད་དེང་སང་ཡིན་ན་རྒྱ་ནག་ན་གཅིག་བོད་གི་བླ་མ་གཅིག་རྫུན་པ་འགའ་རེ་ཡང་ཡོད་གི་ཡོད་རེད་རེད་ད་ངས་བལྟས་ན་དེ་ཚོ་སྒེར་གི་དོན་དག་སྒེར་གི་ད་རེས་དོན་དག་རེད་བཟོས་མི་དེ་ཆུ་གི་སྐྱོན་ཟིག་མ་རེད།

འདི་ཆ་ཚང་བ་ཟིག་གི་སོང་རེད་ད། ཐའི་ལན་གི་ཆོས་ཡང་ན་ད་རེས་བོད་ཀྱི་ཆོས་གི་ནང་ན་ཡོད་རེད། རྒྱ་བརྒྱུད་ཀྱི་ཆོས་ཡིན་ན་ཡང་བོད་ཀྱི་ཆོས་གི་ནང་ན་ཡོད་རེད། དེ་ནས་འཇར་པན་གྱི་ཆོས་ཡིན་ན་ཡང་བོད་ཀྱི་ཆོས་གི་ནང་ན་ཡོད་རེད། དེ་མ་ཡིན་པ་གི་ཐུན་མོང་མ་ཡིན་པ་རྒྱ་གར་ནས་བརྒྱུད་པ་ཡང་མ་ཧ་ཡོ་ག་དང་ཨ་ནུ་ཡོ་ག་གི་ཆོས་ཡང་ཡོད་རེད། དེ་འདི་བོད་ཀྱི་ཆོས་འདི་ད་ཆོས་ཁ་ཚང་མ་གི་འདུས་ཡོད་ནི་ཆ་ཚང་བ་ཟིག་ཡིན་གྱི་འོ་ད་དེ་ལ་བལྟོས་ནས་ན་དེ་ནས་ཅིག་དེང་སང་མི་མང་པོ་ཟིག་གི། དེ་ནས་བོད་ཀི་ཆོས་འདི་ལ་དགའ་ཞེན་བྱེད་དགོས་ཀྱི་འདུག་ཅིག་རྒྱུ་མཚན་མེད་པ་ཟིག་དང་རྒྱུ་མཚན་ནོར་བ། དེ་ནས་དུས་ཡུན་ཐུང་ཐུང་ཟིག་ག་ཡིན་གྱི་མ་རེད་བསམ་གི་ཅི་རེད་ཟེར་ན། ཁོ་རང་ཚོས་ཅིག་རྒྱུ་མཚན་ནོར་བ་ཟིག་ཡིན་ན་ད་དེང་སང། དུས་རབས་ཀི་མི་ཚོ་ལ་ཅིག་དུས་རླབས་ཟིག་ཡིན་ད་ནི་གནས་སྐབས་སུ་ཡར་འགྱུར་འགྲོ་ཀྱི་གནས་སྐབས་སུ་མར་ལྷུང་འགྲོ་ཀྱི་དུས་མ་ཡོད་ར་ད་དེ་འདྲ་ཡིན་གྱི་མ་རེད་བསམ་གི། རྒྱུ་མཚན་དང་ལྡན་པ་གི་བྱ་བ་དག་གང་དང་གང་ཡིན་ན་དེ་དུས་ཡུན་རིང་ཟིག་ག་བརྟན་གྱི་དེ་རེད་བསམ་གི་ད་ངའི་ལྟ་ཚུལ་ཡིན་ན། ད་དེ་འདྲ་ཟིག་ཡིན།